དེ་མིན་གྱི་ཆོས་ནི་ཞེ་དྲག་གོ་རུ་ཅིག་མ་རེད། དེ་ཡིན་ས་ནས། དེའི་ཕྱི་བཤོལ་ཕྱི་བཤོལ་དེ་ང་ཚོ་སྐྱབས་འགྲོ་ལ་གེགས་བྱས་ཙམ་ལས་ཡོད་མ་རེད་ཨ་ནི་སྐྱབས་འགྲོ་གི་ལོངས་སྤྱོད་བྱེད་ཀྱི་ཅང་སུ་སྒྱིད་འདོད་ཅིག་ཤོག་ཨ། ཕྱི་ལོགས་བདེ་སྐྱིད་དང་ནང་ལོགས་བདེ་སྐྱིད་ཚང་མ་ཚང་ཞིག་སྐྱབས་འགྲོ་སྒྱིད་འདོད་ཅིག་ཨ། ད་ནས་བཟུང་སྟེ་ནས། དཀོན་མཆོག་གསུམ་གཅིག་སྐྱབས་ཡུལ་དུ་འཚོལ་བ་བྱེད་ཀྱི་ཡིན། དཀོན་མཆོག་རང་གིས་མཁྱེན་ཡིན་སང་ས་རྣམས་བྱས། ཕྱི་མ་བློ་འགེལ་ས་ང་རང་ཚོ་ཁྱོན་ནས་ཡོད་མ་རེད་འོ་དོ་གཉིས་ཀ་དེ་དཀོན་མཆོག་ལས་མ་གཏོགས་བློ་འགེལ་ས་ཁྱོན་ནས་ཡོད་མ་རེད་ཕྱི་མ་སུ་གང་གིས་རོགས་རམ་བྱེད་མཁན་ཡོང་གི་མ་རེད་རང་གི་གཉིས་བའི་མནའ་མའི་ནང་ལྷས་གཉིས་ཀ་དེ་སུ་གང་གིས་ཁ་ལག་ཉོ་མཁན་ཡོང་གི་མ་རེད་ལ་ཕ་མ་སྤུན་ཀྱག་དང་ངོ་ཤེས་པ་དེ་ཚོ་གིས་རོགས་བྱེད་མཁན་ཡོང་གི་མ་རེད་མིག་ཙམ་གྱིས་མཐོང་གི་མ་རེད་ཨ་མཆོག་ཙམ་ཡང་གོ་བ་ཡོད་མ་རེད།

སངས་རྒྱས་ཀྱི་སྐུ་དེ་ས་རློན་པ་སྒང་ལ་གཞག་རྒྱུ་ཡོད་མ་རེད། གདན་མེད་པར་གཞག་རྒྱུ་ཡོད་མ་རེད། ན་བཟའ་མེད་པར་གཞག་རྒྱུ་ཡོད་མ་རེད། ཁང་པ་ནག་ཁུང་ནང་གཞག་རྒྱུ་ཡོད་མ་རེད། དེ་འདྲ་ཡིན་ས་དེ་ཡེ་ཤེས་པའི་སྐུ་དེ་ཡིན་ན་ཨང་དང་པོ་ལ་བཞག་བྱས་ནས་རྩ་ཆེན་པོ་ཞིག་ལ་བྱེད་དགོས་རེད། འདི་ཞེས་ཇི་སྟེ་ལྷ་གཞན་དག་ལ་ཕྱག་མི་བྱེད་སྟོན་པའི་གཟུགས་བརྙན་ཙམ་ལ་ཕྱག་སོ་སོའི་མི་ནི་མ་བཀོད་པ་ཞིག་མཆོད་པར་བྱ། ཆོས་ལ་སྐྱབས་སུ་སོང་བས་ཆོས་མིན་ལ་མི་གཏད།

ཆོས་ལ་སྐྱབས་སུ་མཆིའོ་ཟེར་འབུམ་ཐེར་མང་པོ་བསགས་པ་ཡིན་ནའི་སེམས་ཅན་ལ་གནོད་པ་བྱེད་ཚར་སོང་ན་ནི་དེ་དང་འགལ་ཞིང་ཕན་ཐོགས་ག་གེ་ཡོད་མ་རེད། སེམས་ཅན་ལ་གནོད་འཚེ་སྤོང་བ་ཡིན་ན་ཁ་ནས་ཆོས་ལ་སྐྱབས་སུ་མཆིའོ་ཟེར་ཏེ་མ་ལབ་ནའི་འགྲིག་གི་རེད། སེམས་ཅན་ལ་གནོད་འཚེ་སྤོང་བ་ཡིན་ན་སངས་རྒྱས་ཀྱི་ཐུགས་རང་ཤུགས་ཀྱིས་མཉེས་འགྱུར་ལ་རང་གིས་སྡིག་པ་ཡང་གསག་གི་མ་རེད། དེ་ཡིན་ས་ཕན་ཚུན་གནོད་པ་ཟེར་མཁན་དེ་རྩ་ནས་བྱེད་རྒྱུ་ཡོད་མ་རེད། ང་རང་ཚོ་ཕག་པ་བྱ་དེ་བསད་ཡ། དཔེར་ན་ཡིད་བྱེད་ནི་རི་ལ་བདེ་སྐྱིད་ཀྱི་རི་དྭགས་བསད་ཡ། དེ་ནས་མ་མཐའ་མ་མཐའ་ལ་ནི་ང་ཚོ་འཕྱི་བི་ཟེར་གྱི་དེ་འདྲ་ཡོད་རོ་བ་འཕྱི་བི། འཕྱི་བི་ཟེར་གྱི་ནི་ནི་དེ་པགས་པ་བཙོང་ཡ་དང་ཤ་ཟ་ཡ་དང་དེ་འདྲ་བྱེད་ཡོད་རོ་བ་འཕྱི་བི་འབེལ་པོ་ཞེ་དྲག་རོ་བ་འམ་བོད་ལ་ཡིན། དེ་འདྲ་ཡིན་ས་ཞེ་དྲག་སྡིག་པ་ཆེན་པོ་ནི་ཉ་ཆུ་ནང་ལ་ཉ། ང་ཚོ་སེ་ཚེ་ཐར་གཏོང་གོང་ཚོ་བྱེད་དགོས་རོ་མ་གཏོགས་དེ་འདྲ་བསད་པ་ཡིན་ན་ནི་ཕན་ཐོགས་ག་གེ་ཡོད་མ་རེད། སོ་སོས་སྐྱབས་འགྲོ་བྱས་པ་དེ་ཕག་ལ་འགྲོ་གི་རེད་སྐྱབས་འགྲོ་བྱས་པ་ཡིན་ནའི་སྐྱབས་འགྲོ་དེ་སྐྱབས་འགྲོ་ངོ་མ་དེ་ཆགས་གི་མ་རེད། ཆོས་ལ་སྐྱབས་སུ་འགྲོ་དུས་སེམས་ཅན་ལ་གནོད་འཚེ་སྤོང་བ་དེ་གལ་ཆེན་པོ་རེད། དེ་ནས་དཔེ་ཆ་དེ་འདྲ་ཡིག་འབྲུ་ན་གཅིག་ཡོད་པ་ཡིན་ནའི་གོམ་པ་འོག་ལ་རྡོག་རྫིས་གཏོང་བ་འདྲ་མི་ཁྱོན་ནས་བྱེད་རྒྱུ་ཡོད་མ་རེད་གསང་སྤྱོད་ནང་གཡུག་པ་འདྲ་མི་ཐོག་ཕྱིས་བརྡར་གཏོང་ས་བྱས་པ་འདྲ་མི་ཐོག་དེ་འདྲ་བྱས་པ་ཡིན་ནའི་ཉེས་དམིགས་ཆེན་པོ་ཞེ་དྲག་ཡོད་རེད།

ཡང་ག་ཞིག་ག་ཤེད་ཀྱི་ཆོས་ཕུད་དེ་སྙིང་གོང་བཅད་ནས་བསྡད་དེ་ཁྱེད་དེ་འདྲ། ག་ཤེད་ཀྱི་ཆོས་ཕུད་དེ་གདན་ལས་བཏེགས་ནས་ཉན་ཁྱེད་དེ་འདྲ། དེ་འདྲའི་ཨང་མ་ཡོད་རེད། ཨ་ནི་མི་དྲག་གཏོང་བ་དེ་འདྲ་བྱས་པ་ཡིན་ནས་གཙང་ཞིག་ཡིད་དུ་འོང་བ་གཙང་ས་ཅིག་ན་མི་དྲག་བཏང། ཨ་ནི་ཐལ་ལག་དེ་ཚོས་ནི་ཆོས་ཆེན་པོ་དེ་འདྲ་ལ་གཡུག་བ་མ་གཏོགས་གུས་ཞུ་མ་ཞུ་ཅི་ནས་ཇི་བྱེད་ཡོད་མ་རེད།

རྟགས་ཙམ་ཞིག་འཆང་ལ། འཕགས་པའི་དགེ་འདུན་དངོས་ལྟར་རྟགས་ཙམ་ཞིག་ཡིན་ཏེ། རྒྱུད་ལ་སྡོམ་པ་དེ་གསུམ་མིན་པ་ཡིན། རྟགས་ཙམ་ཞིག་ཡིན་ནའི་དགེ་འདུན་ཟེར་ང་རང་ཚོ་རྟགས་ཙམ་ཞིག་ལེའུ་ཞིག་ཡིན་ཏེ་རྒྱུ་མ་དག་ཅི་བདེ་ཡོད་རོགས། ཨ་དེ་ཙམ་ལ་ཡང་དེ་ནས་དགེ་འདུན་དཀོན་མཆོག་འདུ་ཤེས་བཞག་ནི་མ་གཏོགས་ཁོ་སྡོམ་པ་ནི་ཡོད་མ་རེད་ཁོ་གྲྭ་ལོག་རེད་ཟེར་ནི་མ་གཏོགས་ཁོ་ཅི་ཅི་རེད་ཟེར་ནི་མ་གཏོགས་དེ་འདྲ་བྱས་ནས་མཐོང་ཆུང་བྱེད་ཀྱི་ཡོད་མ་རེད་མཐོང་ཆུང་བྱས་པ་ཡིན་ན་སྐྱོན་ཆེན་པོ་ཞེ་དྲག་བྱེད་ཀྱི་རེད། མཆོག་གསུམ་ཕན་ཚུན་ཕྱི་ནང་ཁྱད་ཤེས་ནས་ཡང་དང་ཡང་དུ་སྐྱབས་སུ་འགྲོ་བ་དང་བཀའ་དྲིན་དྲན་པས་རྟག་ཏུ་མཆོད་བརྩོན་ཞིང་ཡིན་ཟེར། དཀོན་མཆོག་གསུམ་གྱི་བཀའ་དྲིན་དྲན་པའི་སྒོ་ནས་དུས་རྟག་ཏུ་ནི་མཆོད་པ་ཕུལ། དཀོན་མཆོག་ལ་མཆོད་པ་ཕུལ་དགོས་རེད་ཟེར་དུས་དང་རྣམ་པ་ཐམས་ཅད་དུ་དཀོན་མཆོག་ལ་མཆོད་པ་ཕུལ་དགོས་རེད་ཟེར། དགེ་བཤེས་པོ་ཏོ་བ་གིས་གསུངས་པ་རེད་ང་ཚོ་ནི་འཇིག་རྟེན་གྱི་ལོ་ཏོག་དེ་ཡིན་ན། ལོ་རེ་ལ་ཐེངས་མ་གཅིག་མ་གཏོགས། ལེན་ཡས་མ་རེད་བ། ཐེངས་མ་གཅིག་མ་གཏོགས་ལེན་ཡས་མེད་ཀྱི་ཞིང་དེ་ལས་རྟགས་ཆེན་པོ་ཞེ་དྲག་བྱེད་དགོས་ཀྱི་ཡོད་ན་དཀོན་མཆོག་གི་ཞིང་ཡིན་ཟེར་མཁན་དེ་དུས་བཞི་རྣམ་པ་ཐམས་ཅད་དུ་རྒྱུད་ཆད་མེད་པར་བྱས་ནས་ནི་འབྲས་བུ་འབྲས་བུ་ལེན་རྒྱུ་ཡོད་པ་བསོད་ནམས་རྒྱ་ཆེན་པོ་བསགས་རྒྱུ་ཡོད་པ་དེ་ལ་ནི་ད་ག་ཟེ་བཞག་བཞག་ནས་བསོད་ནམས་ཀྱི་ས་བོན་གང་ཡང་མ་བཏབ་པ་བྱས་བཞག་པ་ཡིན་ན་ཤིན་ཏུ་རྨོངས་པ་ཡིན་ནོ་ཟེར་དགེ་བཤེས་པོ་ཏོ་བ་ཡིས་དེ་གསུངས་པར་ཤིན་ཏུ་རྨོངས་པ་ཡིན་ནོ་ཟེར།

དཀོན་མཆོག་གི་ཞིང་ཟེར་མཁན་དེ། ག་དུས་བཏབ་ནའི་ག་དུས་ཅིག་ཡིན་ནའི་བསོད་ནམས་ཀྱི་འབྲས་བུ་སྐྱེ་རྒྱུ་ཡོད་མཁན་ཅིག་རེད་མ་གཏོགས་དཔྱིད་ཁ་ལ་བཏབ་ན་འགྲིག་པ་ཞིག་དགུན་ཁ་ལ་བཏབ་ན་མི་འགྲིག་པ་དེ་འདྲ་མ་རེད་བ། འོ་དེ་ཡིན་ཙང་དུས་རྟག་ཏུ་དཀོན་མཆོག་ལ་མཆོད་པ་ལ་བརྩོན་དགོས་རེད། བཟའ་དང་བཅའ་བའི་ཕུད་ཀྱང་དབུལ་བ་དང། ང་ཚོ་དུས་རྒྱུན་དུ་ནི་ཇ་འཐུང་དགོས་རེད་དུས་རྒྱུན་སྤགས་བཟའ་དགོས་རེད། ཁ་ལག་བཟའ་དགོས་རེད་དེ་ཡི་ཕུད་ཀྱི་མཆོད་པ་དཀོན་མཆོག་ལ་ཡར་ཕུལ་བ་ཡིན་ན་ཡང་རང་ལ་ཕན་ཡོན་ཆེན་པོ་ཞེ་དྲག་ཡོད། བཀོལ་སྤྱོད་ཡག་བཞི་བྱས་ནས་རང་གྲོགས་པོ་རྒྱག་གི་མ་རེད་གསུངས་སོང་ནམ་རྩ་འདོག་པོ་དགོས། བཀོལ་སྤྱོད་ལ་ཡག་ཕེབས་པ་ཡིན་ནའི་རང་གྲོགས་པོ་རྒྱག་གི་རེད་བ་ཀོ། འདས་དེ་གི་རེད་བ་དེ་ས་དང་པོ་མ་ས་ཀོ་ནས་ནི་བཀོལ་སྤྱོད་ལ་ཡག་ཕེབས། མ་ཐག་མ་ཐག་ཡིན་པ་ལ་ཡང་ནི་ང་ཚོ་ཁྱོད་ཕར་གྱི་ཚིག་ཁ་བཞི་ཐམ་གྱི་དོན། ཨ་ནི་གསང་སྔགས་ཀྱི་དབང་ཞུ་མྱོང་ཅིག་དེ་འདྲ་ཡིན་ན་བྱིན་གྱིས་རློབས་བྱས་ནས། ནང་མཆོད་བྱིན་གྱིས་རློབས་པ་ནང་བཞིན་བྱས་ནས་བྱིན་གྱིས་རློབས། གལ་སྲིད་མ་ཐོབ་པ་ཡིན་ན་ཡིག་འབྲུ་གསུམ་གྱིས་བྱིན་གྱིས་རློབས་ནས་དེ་མ་བྱིན་ན་བདེ་བ་ཆེན་པོ་ཞེ་དྲག་ཡོད། ཨོ་དེ་འདྲ་བྱེད་དགོས་རེད་ཟེར། ཕུད་ཀྱང་དབུལ་བ་དང་ཟེར། སྙིང་རྗེ་རྗེས་སུ་དྲན་པས་འགྲོ་གཞན་ཡང་མཆོག་གསུམ་སྐྱབས་སུ་འགྲོ་ལ་འགོད་པ་དང། དུས་སྐབས་ཀུན་ཏུ་མཆོག་གསུམ་ལ་མཆོད་ནས་གསོལ་བ་འདེབས་ལ། ཐོ་བཞི་སྤངས་པ་དང་ཟེར། རང་གི་འུ་ཐུག་ས་དེ་འདྲ་ཞིག་ལ་སོང་ན་ཐབས་གཞན་མ་གྱོན་ཅི་བྱེད་མ་རེད། དཀོན་མཆོག་ལ་བློ་སྙིང་ཐག་པ་ནས་ཁེལ་བྱས་ནས་དཀོན་མཆོག་ལ་གསོལ་བཏབ་བྱས་ནས་དོན་དེ་འགྲུབ་པ་བྱེད་དགོས་རེད་མ་གཏོགས་ད་དེ་ལས་དེ་དྲག་མི་ཡོང་བ་ད་ད་རེས་དཀོན་མཆོག་ལ་གསོལ་བ་བཏབ་ངའི་དོན་དག་འགྲུབ་མདོག་ཁ་མ་རེད་དེ་ལས་ཀྱི་ཐབས་གཞན་པ་ཞིག་འཚོལ་གར་འགྲོ་ན་དྲག་མི་ཡོང་བསམ་སོང་རམ་ཅི། ཨོ་དེ་འདྲ་ཡོད་དེ་འདྲ་བསམ་བློ་གཏོང་རྒྱུ་ཡོད་མ་རེད་ཟེར། ཐབས་གཞན་སྤངས་པ་དང་ཟེར་དེ

ཨོ་དེ་ན་མ་མཆིས་པས་ཡིན་ནའི་ང་ཟ། སེམས་གཏིང་ནས་དད་ནའི་འདྲ་མ་དད་ནའི་འདྲ་ཞལ་སྐྱེས་ཡིད་ཆེས་དུས་ཡིན་པས་ཡིན་ནའི་དཀོན་མཆོག་བློས་གཏོང་བར་བ། དཀོན་མཆོག་བློས་གཏོང་བར་ཡིད་ས་སྐྱབས་འགྲོ་གཏོང་འགྲོ་གི་རེད། ཨོ་དེ་འདྲ་ཁྱོད་བྱེད་རྒྱུ་ཡང་མ་རེད། སྐྱབས་སུ་སོང་ནས་རྒྱལ་བསྟན་སྒོར་ཚུད་ཅིང་ཡིད་ས་སྡོམ་གསུམ་རྣམ་དག་སྐྱེ་བའི་རྟེན་གྱུར་ཅིང་ལས་སྒྲིབ་སྲབ་ཟད་བསོད་ནམས་རྒྱ་ཆེ་ཐོབ་ས། ཨང་ལས་ཀྱི་སྒྲིབ་པ་དེ་ཟད་པར་གྱུར་ནས་ལྷག་མ་ལྷ་ཡི་བུ་གཅིག་ཡིན་ནའི་ཧ། ཤི་ཅི་ནས་ཤི་ནས་ནས་དུད་འགྲོ་གི་སྐྱེ་བ་བདུན། ཕག་དང་ཁྱི་ལ་སོགས་པ་སོགས་དུད་འགྲོའི་སྐྱེ་བ་བདུན་ཅིག་དེ་ནས་ཤི་ནས་དམྱལ་བ་ནང་འགྲོ་རྒྱུ་ཡོད་པ་གང་ཡང་མཐོང་ནས། དཀོན་མཆོག་ལ་སྐྱབས་སུ་འགྲོ་ནས་སངས་རྒྱས་ཀྱི། གདོན་གྱི་གནང་སྦྱིན་མ་འགས་བཟུང་སྟེ། ཉི་ཚེ་དོན་བགྲང་ལ་སྤྱོད་ཅིག་ནས། དེ་ལས་ཡར་ཐག་བར་བ། དེ་ལས་ཡར་ཐག་ནས་ལས་ཀྱི་སྒྲིབ་པ་ཚང་མ་དོང་ཅིག་ཟད་བར་བ། ཧོ་ངན་འགྲོར་མི་ལྷུང་མི་མིན་གྱིས་མི་ཚུགས་ཟེར། ཧོ་མི་དང་མི་མ་ཡིན་གྱི། གནོད་པ་གྱིས་གྱིས་ཐུབ་མ་རེད་ཟེར། ཅི་བསམ་འགྲུབ་ཅིང་མྱུར་དུ་སངས་རྒྱས་སོ་ཟེར། ཅི་བསམ་པ་བསམ་པ་ཐམས་ཅད་བསམ་པ་དཀོན་མཆོག་ལ་བློ་ཁེལ་བ་ཡིན་ན་འགྲུབ་ཐུབ་པོ་རེད་ཟེར། ཡང་ན་ཐ་ན་དེ་ལས་ཞོག་གོ་ཞོག་གོ་ཡིན་ན་མྱུར་དུ་སངས་རྒྱ་བ་ཟེར། མི་དང་མི་མ་ཡིན་གྱི་གནོད་པ་མི་ཚུགས་ཟེར་ཏེ་ང་ཧ་མ་ཡིན་འགྲངས་ཅི་འགྲངས་ཅི་བྱས་པ་ཡིན་ན་མིའི་མི་ཚོ་ལུང་པ་གཅིག་ལ་དཔེར་ན་ང་རང་ཚོ་ལུང་པ་དེའི་བཟོ་ལྟ་འདྲ་གཅིག་ལ་རྐུན་མ་འཛག་ཆེན་པོ་ཞུགས་ཀྱི་ཡོད་མོད་ད་བར་རེད་ཀྱི་མི་གང་ག་ཚོ་ལ་རྐུན་མ་རྐུ་ཁ་གྲོས་བྱས་ནས

ཞི་བའི་སྒོ་ནས་ངས་སྟེར་རུ་ཅི་ཟེར་ལོག་ཞུ་དག་ཨ་ནི་ང་ཡིས་སྟེར་གོ། ཨེ་ཁོ་སྒོ་དབྱེའི་སྐོར་ཅིག་ཡོད་མི་རེད། སྒོ་དེ་དབྱེ་སྐོར་ཅིག་ཨེ་ཁྱེད་རང་ལག་པ་དེ་ན་ཡར་བརྐྱངས་ཤོག་དང་ཨ་ནི་ང་ཁྱེད་རང་ལ་ལག་པ་ན་རེད་དེ་བླུག་གོ། ཨ་ནི་ཁྱེད་རང་ལ་ང་བརྗེད་པའི་སྨྲས་པ་ཅིག་ཅེས་མ་ཁྱེད་ཕྲུག་ཆོག་གི་རེད། ཨ་ནི་རྐུན་མ་དེ་ཡས་ད་ག་རང་ཁྱེར་ནས། ཨ་ནི་དགེ་སློང་དེ་ཐག་པ་ཅིག་གྲ་སྒྲིག་བྱས་ཐག་པ་དེ་ཡས་ནས་མགུར་པའི་འཐེན་ཆོག་ཆོག་ཅིག་བྱས་ནས་ཨེ་ཁོ་ཁ་ཐུག་ཁོ་རང་ཏག་ཏག་ཁྱེར་བ་ཅིག་ནས་ཁོས་ལག་པ་ཡར་བརྐྱངས་ནས་ད་ག་ལག་པ་དེ་བསྡམས་བཞག་ཐུབ།

དུས་ཚོད་ཡིན་པ་ཡིན་ན་ང་ཚོ་གང་ཟག་གཅིག་རེ་ལ་ལྟོ་ར་ཡོད་མ་རེད་ཟེར་ན་མི་མ་ཡིན་ཚོས་འུ་ཐུག་བྱས་ནས་ནི་ཁོ་འཁྲིད་ལ་དེ་ན་ལོག་ཁ་ཡོང་དགོས་བྱུང། ལ་དཀོན་མཆོག་གསུམ་གྱི་དེ་སེམས་གཏིང་ནས་དད་པ་མེད་པ་ཡིན་ན་ཡང་ད་ག་ཟེ་སངས་རྒྱས་སའི་མཚན་བརྗོད་པ་ཙམ་གྱིས་ཡང་མི་དང་མི་མ་ཡིན་དེ་འདྲ་བས་བཀག་ཐུབ་པོ་རེད། ཨོ་དེ་འདྲ་ཡིན་ཚེ་ང་རང་ཚོས་དཀོན་མཆོག་ལ་སྐྱབས་སུ་འགྲོ་བ་ཡིན་ན་གནོད་པ་ཚང་མ་ཙམ་གྱིས་ལྡོག་ཐུབ་ཀྱི་རེད། ད་ལྟ་ང་རང་ཚོས་ལྡོག་ཐུབ་ཀྱི་མི་འདུག་ང་སྐྱབས་འགྲོ་བྱེད་རྒྱུ་ཡོད་སོང་ན་བློ་རྩ་ནས་སྐྱེ་རྒྱུ་བ་མ་རེད།

མི་བཟད་སྡུག་བསྔལ་དེ་དག་རང་ཉིད་ཀྱིས་བསགས་པའི་ལས་ཀྱི་འབྲས་བུ་ཉིད་ཡིན་གྱི་གཞན་གྱིས་མྱོང་དུ་བཅུག་པ་མེད་པས་ན་ད་ནི་འབྲས་བུ་འགྱེད་འཕྲོ་ལགས་པས་བྱ། དེ་ཡང་དཔེར་ན་ཞིང་ས་གཤིན་པོ། གཤིན་པོ་ངོ། གྲོ་ནས། གྲོ་ནས་སྲན་མ་ཁྲེ་དང་འབྲས་ལ་སོགས། ད་ཞིང་ས་གཤིན་པོ་ཅིག་ལ་ཡིན་ན་གྲོ་བཏབ་ཀྱི་ཡིན་ན་ཡང་འདྲ་ནས་བཏབ་ཀྱི་ཡིན་ན་འདྲ་སྲན་མ་བཏབ་ཀྱི་ཡིན་ན་འདྲ་ཁྲེ་བཏབ་ཀྱི་ཡིན་ན་འདྲ། དེའི་སྟོབས་ཀྱིས་ནི་ལྷག་མ་དང་བཅས་ཅི་འགྱུར་བ་ཞིང་ས་གཤིན་པོ་དེ་ལས་ན། ཞིང་ས་གཤིན་པོའི་ཞིང་དེ་ཞིང་བཟང་པོ་བཟང་པོ་དེ་སུ་གྱུར་བ། ས་བོན་སོ་སོའི་སྟོབས་ལས་མྱུ་གུ་ནི་མ་འཆོལ་སོ་སོར་འབྱུང་བ་དེ་བཞིན་དུ། ལས་ནི་ཅི་ལས་བདེ་སྡུག་ཅི་འབྱུང་ཞེས་སོ་སོར་རྟེན་འབྲེལ་ཕྲ་མོ་ཡིད་བྱེད་ཀྱང། ད་ཕེ་རུ་མ་འཇོག་ཟེར་ཏེ་ཕེ་རུ་ཞིག་པོ་འཇོག་གི་འདུག་ཁོ་ཚོ་མ་དཔེ་ནི་འགག་གི་འདུག།

དེ་ཕྱིར་ལས་ནི་སོ་སོ་ངེས་པ་དང་འཕེལ་ཆེ་བ་དང་མ་བྱས་མི་འཕྲད་དང་བྱས་པ་ནམ་ཡང་ཆུད་མི་ཟ་བའི་ཕྱིར་དགེ་བའི་ལས་ནི་འབའ་ཞིག་བློས་བླངས་བྱ། དེ་ཡང་ཕྲ་མོ་ཡན་ཆད་ལ་རྩོལ་དང། འདོད་ཀྱི་ནུས་སམ་ཇི་ལྟར་ཇི་བཞིན་མི་མངོན་བྱ། བྱས་ན་ཁོང་ཁྲོ་སོགས་ཀྱིས་མི་འཇོག་ཚུལ་མི་དགེའི་ལས་ནི་ནམ་ཡང་མི་བྱ་ཞིང་དེ་ཡང་ཕྲ་མོ་ཡན་ཆད་སྤོང་བ་དང་བར་དུ་དོགས་འདྲུལ་འོང། སྤོང་དུ་དོགས་འདྲུལ་འོང་དང་བརྗེད་བྱ་ཞིང། ས་སྲས་སྟོབས་བཞི་བདག་ཉིད་ཉིད་དུ་བྱོས་ཁྱད་པར། མངོན་མཐོ་ཙམ་གྱིས་མ་ཚིམས་པར་བྱང་ཆུབ་སྒྲུབ་ལས། བྱང་ཆུབ་སྒྲུབ་ལ་ས་ཆོད་འབྱུང་ཡང་ཞིང་རྣམ་སྨིན་བརྒྱད་ལྡན་རྟེན་མཆོག་ཐོབ་པའི་རྒྱུ་དཀོན་ལ་བདག་གིས་བརྩོན་པས་སློབ་པར་བྱ་དེ་ལྟར་ནུས་པར་བྱིན་གྱིས་བརླབ་ཏུ་གསོལ། ཧོ་དེ་ཁབ་ཏུ་བཞག་གོ་ཡུམ་བྲག་དེའི་ལས། ང་རང་ཚོ་ལས་འབྲས་སྤྱིར་བསམ་པ་དང་སོ་སོར་བྱེད་པ། ལས་འབྲས་སྤྱིར་བསམ་པ་ཟེར་དེ་ལས་ངེས་པའི་ཚུལ་ལས་འཕེལ་ཆེ་བའི་ཚུལ་ལས་མ་བྱས་པ་དང་མི་འཕྲད་པ་ལས་བྱས་པ་ཆུད་མི་ཟ་བ། ཧོ་དུས་བཞི་པོ་དེ་ཡག་པོ་ཉན་དགོས་རེད་ལས་ངེས་པ་ཟེར་ཡས་དེ། ང་ཚོ་སྲན་མ་དང་ནས་དང་གྲོ་ཡི་སོ་སོ་ཏོག་དེ་ཀུ་ལའི་ཞིང་ཁ་གཅིག་ནང་ཡིན་ནའི་ཁ་ཁ་ཁ་ཁ་གཅིག་ཡོང་གི་འདུག་ཨང། དེ་ཡིན་ཙང་དགེ་བ་ལས་བསགས་པ་དེ་འབྲས་བུ་དེ་བདེ་བ་གཅིག་ཡོང་གི་རེད། མི་དགེ་བའི་ལས་བསགས་པ་དེ་འབྲས་བུ་སྡུག་བསྔལ་གཅིག་ཡོང་གི་རེད་མ་གཏོགས་སྙིང་སྡུག་སྒྲིལ་བྱེད་ནི་རྩ་ནས་ཡོང་གི་མ་རེད། ཨོ་དེ་འདྲ་ཡིན་ཙང་ལས་ངེས་པ་ཟེར་དེ་རེད། སོ་སོ་སོ་སོ་ག་རེ་བསགས་པ་ཡིན་ནའི་ད་ག་ངེས་པ། དཔེར་ན་སྔ་མོ་ང་ཚོ། སྙན་པ་བཟང་ལྡན་ཟེར་མཁན་ཅིག་བྱུང་བ་ཡིན་པ་རེད་སྙན་པ་བཟང་ལྡན་ཟེར། སྙན་པ་བཟང་ལྡན་ཟེར་མཁན་དེ་སྐད་སྙན་པོ་ཞེ་པོ་ཅིག་ཁོ་ཡི་སྐད་དེ་གོ་ཏེ་གོ་ལ་ང་ཚོ་མི་ད་ཕར་བཞག་སེམས་ཅན་དུད་འགྲོ་ཡས་ཅིག་ཡིན་ནའི་ཁོ་ཡི་སྐད་དེ་ཉིད་དེ་གོ་ལ་བས་དགུ་བཅུ་རྩ་ནས་མ་སྟོང་བ་བྱས་ནས་དེ་ཐོ་ཡས་ཨའོ་དེ་འདྲ་སྐད་སྙན་པོ་ཞེ་པོ་ཅིག་རེད། སངས་ཀྱིས་མི་འཆོལ་བ་སྐད་སྙན་པོ་ཡོད་ལུས་དེ་ནི་སྐྱོ་ལ་སྐྱོ་སེམས་མེད་པ་ཅིག་མཐོང་ལ་ད་ག་ལམ་སེང་མི་ཁོང་ཁྲོ་ཟ་དགོས་ཡས་ཅིག་དང་སྐྱུག་མེར་ལང་དགོས་ཡས་དེ་འདྲ་ཅིག་ལུས། ཧོ་དེ་ཡིན་ཙང་སྙན་པ་བཟང་ལྡན། ཧོ་དེ་མིན་ཏེ། ཧོ་ཁོས་དེ་འདྲ་བྱེད་དགོས་ཡ་རྒྱུ་མཚན་ག་རེ་ཐོག་ལ་ཟེར་ན་ཧ་མ་ཨ་ནི། སངས་རྒྱས་འོད་སྲུང་འཇིག་རྟེན་བྱོན་ནས་སྐུ་མྱ་ངན་ལས་འདས་ཚར་ཏེ་ཨོ་རེད་སངས་རྒྱས་འོད་སྲུང་མ་རེད་སངས་རྒྱས་རྣམ་གཟིགས་ཡིན་པ་རེད་དེ་འཇིག་རྟེན་བྱོན་ཡས་བྱས་ནས་སྐུ་མྱ་ངན་ལས་འདས་ཚར་ཚེ་སངས་རྒྱས་ཀྱི་གདུང་གི། མཆོད་རྟེན་ཆེན་པོ་གྱི་རྩེ་ནས། ཡུལ་གྱི་རྒྱལ་པོ་དེ་གའི་ནི་མཆོད་རྟེན་དེ་ཚད་ཆེན་པོ་ཞེ་པོ་ཅིག་ལན་བྱས་ནས་དཔག་ཚད་ཙམ་གྱིས་པས་མཆོད་རྟེན་ཆེན་པོ་ཞེ་པོ་ཅིག་ལན་བྱས་ནས་ཨ་ནི་ཚད་བརྒྱབ་བྱས་ནས་ད་དེ་ནས་མཆོད་རྟེན་རྒྱག་དགོས་རེད། དེ་ལོ་དེ་ཀོ་ལ་ཨ་ནི་དེ་ནས་རྡོ་བཟོ་བ་ཅིག་ཡོད་པ་རེད། རྡོ་བཟོ་བ་དང་ཤིང་བཟོ་བ་དང་ད་ལག་ཤེས་མང་པོ་ཡོད་འགྲོ་བ། དེ་རྡོ་བཟོ་བ་དེ་ཨ་ནི་ཁོ་བློ་ཡུལ་དུ་རྩ་ནས་མ་ཤོང་བ་བྱས་ནས་རྒྱལ་པོ་དབང་ཆེ་ཐག་ཆོད་རེད་མ་གཏོགས་རྒྱལ་པོ་དེ། དེ་ནས་ས་ཆ་རྒྱ་ཆེན་པོ་དེ་ག་དུས་ཚར་གྱི་རེད་ཟེར་མཆོད་རྟེན་དེ་ལྟ་བུ་ཚར་ཚར་ཚར་ཡས་ཀྱི་དུས་ཚོད་ད་ཡོང་གི་མ་རེད་ཁོ་རང་རྒྱལ་པོ་རྔུལ་ཆུ་དང་འདྲེས་བྱས་པ་རེད་ཟེར་ནས་སེམས་ནང་མ་དགའ་ཞིག་ཁོང་ཁྲོ་སྐྱེས་བྱས་ནས་ཚིག་ངན་དེ་འདྲ་ཅིག་ལབ་ནས། ད་མི་ཡུལ་གྱི་རྒྱལ་པོ་ཟེར་དེ་རྔུལ་ཆེན་པོ་ཡིན་ཙང་སྟོབས་ཆེན་པོ་ཡོད་རེད་རྒྱུས་མངའ་གཏོང་ཡ་ཡོད་རེད་དེ་འདྲ་ཡིན་ཙང་ཨ་ནི་ཡུན་རིང་པོ་མ་འགོར་བར་ལོ་སོང་ཤིག་ཟེར་དེ་ཁོ་ལ་མཆོད་རྟེན་ཆེན་པོ་དེ་བེབས་ཚར་ནས་ཕུན་སུམ་ཚོགས་པ་ཞེ་པོ་གཅིག་བྱུང་ནས། ཨ་ནི་རྡོ་བཟོ་བ་དེ་བས་སེམས་སྐྱོ་ཐག་ཆོད་བྱས་ནས།

ཆོས་ཚོགས་ཀྱི་སྒོས་ཆོས་སྤོང་བར་བྱ། ནི་ཚེ་སྲོག་ཟིན་ཏེ་བྱུང་ཚར་རེ། ནི་རྣམ་སྨིན་གྱི་འབྲས་བུ་དེ་རྫོགས་རྒྱུ་མེད་པར་སྐྱེ་བ་ལྔ་བརྒྱའི་བར་དུ་འོ་དེ་འདྲ་ཅིག་མྱོང་དགོས་ཡ། འོ་དེ་འདྲ་ཡོང་དགོས་རེ་བ། དེ་ཡི་ས། ལས་ཟེར་གྱི་དེ་ཆུང་ཆུང་ཅིག་བསགས་པ་ཡིན་ནའང་འབྲས་བུ་ཆེན་པོ། དགེ་བ་ཡིན་ནའང་ད་ག་རེ་བ། དགྲ་བཅོམ་པ་གསེར་ལྷ་ཟེར་གྱི་འདྲ་མོ་དང་གསེར་དབྱིག་ཟེར་གྱི་འདྲ་མོ་དང་སེང་གེ་གླང་པོ་སྐྱོང་ཟེར་གྱི་འདྲ་མོ་དང། དགེ་སློང་མ་གོས་དཀར་མོ་ཟེར་གྱི་འདྲ་མོ་དང། དེ་ཚོ་དྲངས་ཏེ་ལས་ཆུང་ཆུང་ཅིག་ཕྲན་ཚེགས་ཅིག་བསགས་པ་ལ་བརྟེན་ནས།

སྡུག་བསྔལ་རང་བཞིན་ཉིད་ཡིན་ཏེ་མེད་ན་མངལ་དུ་རྣག་ཁྲག་ལ་སོགས་སོ་སོར་རབ་ཏུ་མི་གཙང་དྲི་མ་སྟེ། སྲིན་བུ་ཡོངས་ཀུན་ཆུ་ཆུ་བདོག་པའི་མི་ཁོང་ཤེད་དུ་ཡ་ང་འཁྲུགས། ལུས་མི།

ཡས་ལ་དོ་ཞེས་སྐྲ་ཡང་འབར་གྱིས་སྨྲ་བ་དཀྱུས་ཤིག་ཟས་ཀྱང་ཁྱུད་བསོད་ནོར་གྱིས་ཀྱང་བསྟོད་ཐོག་མར་ཁྲུ་ཚོགས་ཁྱོད་ཀྱིས་ཀྱང་ཁྱོ་མ་ཕེབས། ཚོང་ལ་ཞུགས་ཀྱང་ཁེ་སྤོགས་མ་ཐོབ་ཅི་དང་བློ་ཡང་རེ་བ་དེ་མི་འགྲུབ་པ་སོགས་འདོད་པའི་དངོས་པོ་ངལ་བ་ངལ་བརྒྱས་བཙལ་ཡང་མི་རྙེད་ཅིང། ཟེར་ཐོ་གྱོད་ཆ་ཁ་མཆུ་ལ་སོགས་མི་འདོད་དངོས་པོ་ཐོག་ཏུ་བབས།

འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ་ཟེར། ལྷ་མ་ཡིན་དེ་ལ་ནི་ཕྲག་དོག་བྱེད་སྡུག་བསྔལ་ཟེར། ལྷ་ལ་ཕྲག་དོག་བྱེད་པའི་སྡུག་བསྔལ། དེ་ནས་ལྷ་དང་འཐབ་པ་དེ་ཡིས་ནི་གཅིག་གིས་གཅིག་བསད་གཅིག་གིས་གཅིག་བསད་འོག་ཏུ་བྱས་ཏེ་གོས་ལ་ཚུར་བསྐོང་ཐོག་སུ་ཉིད་དུ་ནི་མཐོང་རྒྱུ་ཡིན་པས་རི་སུལ་སྡུག་བསྔལ་བྱེད། འདོད་ལྷ་ཡི་སྡུག་བསྔལ་དེ་ལ་ནི་འདོད་ལྷ་རྣམས་ཀྱིས་གནས་ནས། དེ་ནས་སྤེལ་བ་ལ་སོགས་པ་དང། འདོད་པ་ཆེ་བ་ལ་སོགས་པ་སོགས་མཐོང་ཙམ་ན་སྤ་བཀོང་བའི་སྡུག་བསྔལ་དང། ཨ་ནས་འཆི་ལྟས་ཕོག་པའི་སྡུག་བསྔལ་དང་དེ་ཚོ་དང་ལྡན་ཡིན་པ་རེད། ད་ཁམས་གོང་མ་གཉིས་ལ་དེ་ལྟ་བུའི་སྡུག་བསྔལ་ཡོད་མ་རེད་དེ་ཡིན་ན་འདུས་བྱས་མི་རྟག་པ་ཡིན་པ་དང། དེ་ནས་བདེ་བ་ལ་ཡིད་བརྟན་མེད་པ། སྐད་ཅིག་སྐད་ཅིག་ནས་འཇིག་འགྲོ་བའི་གནས་འོག་མར་ལྷུང་བའི་སྡུག་བསྔལ་དེ་ལྟ་བུ་ཡོད་རེད་ཟེར། ད་སྡུག་བསྔལ་དྲུག་བསམ་ཚུལ་གསུངས་ཡིན་དུས། འཁོར་བ་པའི་སེམས་ཅན་ཚང་མ་ཚང་སྤྱི་ལ་ད་སྡུག་བསྔལ་དྲུག་ཟེར་གྱི་ཡོད་རེད། དང་པོ་ནི་སྡུག་བསྔལ་དྲུག་གི་ནང་ད་ངེས་པ་མེད་པའི་སྡུག་བསྔལ་ཟེར་གྱི་ཡོད་རེད་ངེས་པ་མེད་པ། དགྲ་དང་གཉེན་ལ་ངེས་པ་མེད་པ། ཕ་མ་སྤུན་ཀྱག་ལ་ངེས་པ་མེད་པ། གྲོགས་དང་ཆུང་མ་ལ་ངེས་པ་མེད་པ། དེ་འདྲ་ངེས་པ་མེད་པ་དེ། སྔོན་ཆད་བདག་གིས་ལུས་བླངས་པ་ཡི་ཤ་རུས་མ་གོད་ལྷུན་པོ་མཉམ། ཁྲག་དང་ཆུ་སེར་གཅིག་ཏུ་བྱས་ན་རྒྱ་མཚོའི་གཏིང་མཐའ་གདོང་འཚོ་ཞིང། ཚངས་དང་བརྒྱ་བྱིན་འཁོར་ལོས་སྒྱུར་དང་ལྷ་ཡི། དེ་ནས་ལྷ་མི་ཕལ་པའི་ལུས་བླངས་པ། བགྲང་བར་དཀའ་ཡང་མ་ལུས་སྡོད་སའི་ལུས་ཐོབ་པ་ལ་ཡིད་བརྟན་ཅི། ལུས་ཐོབ་པ་ལ་ངེས་པ་མེད་པ། ལུས་བཟང་པོ་ག་འདྲ་ཞིག་ཐོབ་པ་ཡིན་ནའི་དོགས་རོགས་མི་འདུག་འགྲོ་རྒྱུ་མ་གཏོགས་ཁོ་ལས་བརྟན་པོ་ཅིག་རྒྱུན་ནས་ཡོད་མ་རེད་པ་ཚེ་རབས་སྔ་མའི་མི་གསོད་དགྲ་ཡང་ཚེ་འདི་གཉེན་གྱིས་ཕན་པ་བསྒྲུབས་སོ། ཚེ་རབས་སྔ་མའི་དགྲ་དེ་ཚོས་ཚེ་འདི་གཉེན་ལས་བསྒྲུབས་ཡ། སྔ་མའི་གཉེན་ཡང་ཚེ་འདིར་དགྲ་ཡི་དོགས་མར་གྱུར་ནས་སྲོག་ལ་རྒོལ་སོ། ཚེ་སྔ་མའི་གྱི་གཉེན་དེ་ཚོས་ནི་ཚེ་འདི་སོ་སོ་གྱི་དགྲ་ལས།